ཞི་བའི་ངོ་རྒོལ་རྒྱ་ཆེ་ཞིག་བྱུང་ཡོད་པ། སྐབས་དེར་བོད་གཞུང་ཟློས་གར་ཚོགས་པའི་དབྱར་སྐྱིད་སྐབས་སུ་རྒྱལ་ཞེན་གྱི་གཞས་འདི་བཏང་བ་ཞིག་རེད། གཞས་ཚིག་ནི། གསུམ་བཅུའི་ཚེས་བཅུ་ཉིན་མོ་བོད་མིའི་སྙིང་སྟོབས་རྡོ་རིང་མི་ལོ་ལྔ་བཅུ་འདས་ཀྱང་སེམས་ཤུགས་ཉམས་ཆག་མི་འདུག་བྲག་སྲིན་ཨ་མའི་བུ་ཕྲུག་འཛམ་གླིང་གང་སར་འཐོར་ཡང་སྙིང་ཁུང་རུས་པའི་གཏིང་ནས་རྒན་གཞོན་འབོད་སྒྲ་སྒྲོག་གིས་ལོངས་ཤོག་བོད་མི་ཚང་མ་ལོངས་ཤོག་སྤུན་ཟླ་ཚོ་གཅིག་སྒྲིལ་གྱིས་ཆོལ་ཁ་གསུམ་གྱི་བོད་མི་ད་རང་བཙན་ལེན་པའི་དུས་ལ་བབས་སོང་གངས་ལྗོངས་ཞི་བའི་ཕ་ཡུལ་རྒྱ་ཡི་དམག་ས་བཟོས་འདུག་འཚེ་མེད་ཞི་བའི་བོད་མིར་མི་ཡི་ཐོབ་ཐང་མི་འདུག་ཉི་མ་ནམ་མཁར་ཤར་ཡང་དྲོད་ལ་བཏང་སྙོམས་མི་འདུག་མཉམ་འབྲེལ་རྒྱལ་ཚོགས་ཡོད་ཀྱང་རྒྱ་མིར་ངོ་ཚ་མི་འདུག།